གདུང་བྱེད་ཀྱི་ཡོད་ན། ཐུན་མིན་ཇི་བཞིན་སྒྲུབ་དང་ཡོངས་སུ་འཛིན། ཡོངས་སུ་འཛིན་ཡང་ག་རེ་རེད་བྱ། རྣམ་སྨིན་གྱི་འབྲས་བུ། རྒྱ་ཆེན་པོ་འཚང་རྒྱ་བ་ཉིད་ཡོངས་སུ་འཛིན་པ་དེ་རེད་དོ། ད་བཅུ་གསུམ་པ་དེ་ཕྱི་ནང་གི་བདོག་པ། ཕྱི་ནང་གི་བདོག་པ་འབྲས་བཅས་སྟེར་བའི་སྒོ་ནས་སེམས་ཅན་གྱི་དོན་སྒྲུབ་པ་དེ་བཅུ་གསུམ་པ། བདོག་པ་ཟེར་དུས་ཀ་ལ་ཡ། རྒྱུ་ནོར་ཕུན་སུམ་ཚོགས་པ།

བསྒྲུབ་བྱ་དང་སྒྲུབ་བྱེད་ཟེར་ན་མི་འདུག་འོ་ན་དེ་འདྲའི་གི་བསྒྲུབ་བྱ་དང་སྒྲུབ་བྱེད་ཀྱི་བྱ་བ་ཟེར་ནས་དེ་འདྲ་འདྲ་ཞིག་ལབ་དགོས་མི་འདུག་ད་གཉིས་པ་མཐའ་དཔྱད་པ་འདི་མ་ཀློག་ཞུ། ད་རྣམ་རྫོགས་སྦྱོར་བའི་ཡོན་ཏན་གྱི་ཡོན་ཏན་གྱི་མཚན་ཉིད་ག་རེ་བཞག་ག་རེ་བྱ་ཅེ་ན་སྦྱོར་བའི་ཡོན་ཏན་རོ། སྦྱོར་བའི་ཡོན་ཏན་གྱི་མཚན་ཉིད་ཞོག

ཚོགས་ལངས་ག་པར་ནས་བཞག་གོ་ས་ཚང་ག་པར་བཞག་གོ་རེད་ཚོགས་ལངས་ནས་བཞག་གོ་རོགས། ཅི་ན་དེ་ཡིན་སོང་ཙང་ནི་ལ་མ་ཞུ་ནས་ཡོ་བ་མ་རོགས། ང་ཚོ་འབྱོར་བ་དགུང་རྡོ་རྗེ་ཐུབ་པའི་ཕན་ཡོན་ཙང་དེ་ལ་མ་ཞུ་ནས་ཡོ་རོགས་ང་ང་ང་ཚོ་འབྱོར་བ་དགུང་ཡང་ཡོ་རོགས། དེ་ལོས་དགོས་རེད་ད་རང་ལུགས་ཀྱི་མཚན་སྙན་ག་རེ་བཞག་བྱ། ང་ཚོ་འབྱོར་བ་མཐོང་ཉོན་གང་ཙང་གི་ང་ཚོ་འབྱོར་བ་དགུང་རྡོ་རྗེ་ཐུབ་པའི་ཕན་ཡོན། མདའ་རྟེན་ང་ཚོ་འབྱོར་བའི་གི་མཚན་སྙན། གཡས་ན་ག་རེ་ས་བཅུ་བཞི་ད་བདག་གི་བཅུ་བཞི་ད་ང་བརྒྱ་ཡིན་པ། ས་ཚང་དེ་བྱིངས་ཀྱི་ཚོགས་ལམ་ནས

དོན་གཅིག་པུ་ཞེས་ཟེར་ན། དོན་གཅིག་པའི་ཕྱིར་ཟེར་ན་མ་ཁྱབ་སྟེ། རྣམ་མཁྱེན་དང། འདི་ཡང་དག་སེར་མོ་སྟོང་སྡེ་རྣམ་མཁྱེན་དང། སངས་འཕགས་ཀྱི་ཐུགས་རྒྱུད་ཀྱི་རྣམ་མཁྱེན་གཉིས་པོ་དོན་གཅིག་ཀྱང་སྟེ། རྣམ་མཁྱེན་དང་སངས་འཕགས་ཀྱི་རྒྱུད་ཀྱི་སངས་འཕགས་ཀྱི་རྒྱུད་ཀྱི་རྣམ་མཁྱེན་དོན་གཅིག་ཡིན། ཡིན་ཡང། རྣམ་མཁྱེན་ཉམས་སུ་ལེན་པའི་ཉམས་ལེན་ཡིན་ན།

ཡང་དག་འགྲིག་གི་འདུག་ཡང་ཁོ་ན་རེ་རྣམ་མཁྱེན་ཆོས་ཅན་མཚོན་བྱ་དེ་མཚན་ཉིད་དེ་ཡིན་འདོད་ན་ཐེག་ཆེན་གྱི་སྦྱོར་བའི་ཡོན་ཏན་ཡིན་པར་འདོད་ཡིན་འདོད་ན་སེམས་དཔའི་ཡོན་ཏན་ཡིན་པར་ཐལ་ལོ་ཞེ་ན་མ་ཁྱབ་སྟེ་ཐེག་ཆེན་གྱི་སྦྱོར་བའི་ཡོན་ཏན་ཡིན་པའི་ཕྱིར་ཏེ། སངས་རྒྱས་ས་ནི་ཐེག་ཆེན་གྱི་སྦྱོར་བའི་ཕན་ཡོན་ད་གི་ས་མཚམས་ཟེར་ན་ཚོགས་ལམ་ནས་སངས་རྒྱས་སའི་བར་དུ་བཞག་ཡོད་རོ། སངས་རྒྱས་ཀྱི་ས་ན་མོས་པ་སྒོམ་ལམ་གྱི་ཕན་ཡོན་ཡོད་པའི་ཕྱིར། ཡང་ཁོ་ན་རེ་ཐེག་ཆེན་གྱི་སྦྱོར་བཞི་གང་རུང་ཡོད་པར་ཐལ། དེ་ཡི་སྦྱོར་བ་ཡོད་པའི་ཕྱིར་ན་མ་ཁྱབ་སྟེ། འོ་ན་སྒྲུབ་པ་བཞི་གང་རུང་ཡོད་པར་ཐལ་དེ་ཡི་སྒྲུབ་པ་ཡོད་པའི་ཕྱིར། ཁྱབ་པ་ཁས། དེར་ཐལ་ཏེ་མེད་ཀྱི་འབྲུ་དབྱིབས་འབྲུ་སྦས་ཀྱི་སྟེང་རང་བཞིན་གནས་རིགས་ཡོད་པའི་ཕྱིར། ད་འདིར་ད་གི་ང་ཚོ་ཡོན་ཏན་ཚན་པ་གཉིས་ཏེ། ཁ་ཅིག་ནི་དེ་ནི་ཡོན་ཏན་བཅུ་བཞི་ཚན་པ་གཉིས་པོ་དེ་དོན་གཅིག་ལ་ལྡོག་པ་ཐ་དད་དུ་ཕྱེ་བ་ཙམ་ཡིན་ཟེར་བ་མི་འཐད་དེ། ད་ལྟ་སྦྱོར་བ་བསྒོམས་པ་ལ་སངས་རྒྱས་ཀྱིས་བྱིན་གྱིས་བརླབས་པའི་སེམས་དཔའ་ཡིན་ན་བདུད་ཀྱི་མཐུ་བཅོམ་པས་མ་ཁྱབ་པའི་ཕྱིར། དེར་ཐལ་ཏེ། ཐེག་ཆེན་རིགས་ངེས་ཀྱི་ཐེག་ཆེན་གང་ཟག་ཡིན་དེ་བཅོམ་པས་མ་ཁྱབ་པའི་ཕྱིར། འདི་འདྲ་ཡིན་གསུངས་ས་རང་ལུགས་ད་ཚན་པ་སྔ་ཕྱི་གཉིས་པོ་དེ་གི་ཁྱད་པར་ག་རེ་རེད་ཟེར་ཏེ། སྔ་མ་བཅུ་བཞི་ནི་མ་འོངས་པ་ན་ཐོབ་པའི་ཡོན་ཏན་ལ་སྦྱར་གི་རེད། ཕྱི་མ་ཅིག་ད་ལྟ་ཐོབ་པའི་ཡོན་ཏན་གྱི་དབང་དུ་བྱས་པ་རེད། ད་གི་ལབ་པ་ན་བདུད་ཀྱི་མཐུ་བཅོམ་པས་ཁྱབ་པ་ཡོད་མ་རུང། བཅོམ་པར་འགྱུར་བ། དེས་ན་མ་འོངས་པར་ཐོབ་པའི་ཡོན་ཏན། ད་ལྟ་རང་བདུད་ཀྱི་མཐུ་བཅོམ་པའི་གི་ཡོན་ཏན།

བཞི་བཅུ་རྩ་དྲུག་ཡོད་རུང་ཞེས་པའི་ཚིག་རྐང་གཉིས་གསུངས། མདོ་བསྟན་བཅོས་བསྟན་པའི་གི་སྦྱོར་བའི་སྐྱོན་དེ་ལ་བཅུ་བཞི་ཡོད་གསུངས། བཞི་བཅུ་རྩ་དྲུག་ཡོད་དེ་འོན་ཀྱང་བཞི་བཅུ་རྩ་དྲུག་ཡོད་དེ། སྦྱོར་བའི་འགལ་རྐྱེན་རང་ལ་བརྟེན་པ་ཉི་ཤུ། རང་གཞན་གང་རུང་ལ་བརྟེན་པ་མཐུན་རྐྱེན་མ་ཚང་བ་ཉི་ཤུ་རྩ་གསུམ། འོན་ནས་སྦྱོར་བའི་འགལ་རྐྱེན་གཞན་ལ་བརྟེན་པ་གསུམ་རྣམས་སུ་ཡོད་པའི་ཕྱིར་དེ་ལ་ཁོ་ན་རེ། ཡུམ་བསྒོམས་པས་མཐར་ཕྱིན་པ་མི་འབྱུང་བར་ཐལ། ཡུམ་བསྒོམས་པ་ལ་བར་ཆད་ཤིན་ཏུ་མང་བའི་ཕྱིར་ཞེ་ན་སྐྱོན་མེད་དེ།

དཔེར་ན་ནོར་བུ་རིན་པོ་ཆེ་ལ་དགྲ་མང་བ་དང། བུ་མང་དུ་ཡོད་པའི་མ་ན་བར་གྱུར་པའི་ཚེ་བུ་རྣམས་ཀྱིས་མ་ལ་ཡང་རིམ་གྲོ་བྱེད་པར་བཤད་པ་ལྟ་བུ། འདི་ང་ཚོས་བསླབ་པ་སློབ་གཉེར་བྱེད་པའི་སྐབས་ལ་ཡིན་ན་ཡང་བར་ཆད་སློབ་གཉེར་ཚུལ་བཞིན་དུ་ཤ་མང་བྱེད་དེ་ངས་དེ་ལ་ཡང་བར་ཆད་ཡིན་ན་ཡོང་གི་རེད་དེ་ཡིན་ན་ཡང་ཁོ་སོ་སོ་གི་དམ་བཅའ་ཡོད་དམ་བཅའ་ཟེར་མི་འདོར་བ། རྒྱུན་མི་ཆད་དུ་བརྩོན་འགྲུས་ཀྱིས་བརྩོན་གི་ཡོད་ན་དེ་ན་བར་ཆད་ཡོད་རེད་བར་ཆད་ཡོད་ན་ཡང་སངས་རྒྱས་ཀྱིས་བདག་གི་བསླབ་པ་ནང་བཞིན་ག་རེ་ཡུམ་ལ་ཡང། ཞེས་པ་ཞིག་གིས་དྲིན་གཟོ་ཡི་ཆེད་དུ་ཡང་སྦྱོར་བ་བསྒོམ་པའི་གང་ཟག་རྟག་ཏུ་ཡང་གཟིགས་ཏེ་ཡོད་རེད་ནི་སྲུང་བར་བྱེད་ཀྱི་རེད་སྐྱོབ་པར་བྱེད་ཀྱི་རེད་སྦ་བར་བྱེད་ཀྱི་རེད། འོ་འདུག། དཔེར་ན་ནོར་བུ་རིན་པོ་ཆེ་ལ་ཡང་སྟེར་བར་གོ། དོན་ཆེན་ག་འདྲ་ཅིག་ཡིན་ན་གོ་དོན་དག་ཆེན་པོ་ཅིག་དང་གནད་འགག་ཆེ་ཙམ་ཅིག་གོ་ལས་ཀ་བྱེད་པ་ལ་གོ། བར་ཆད་མང་པོ་དང་གོ་ཡོང་གི་རོ། ཡོང་གི་རེད་དེ་ཡིན་ན་ཡང་བདག་གིས་ང་ཚོ་ཡུམ་ལ་ཡང། ག་ཟེར་གོ་ཐོས་བསམ་སྒོམ་གསུམ་བྱེད་ཡོད་ནི་སངས་རྒྱས་ཀྱི

དྲུག་ཆའི་ནང་ལ་མ་གྲངས་ཀ་རྒྱག་བྱས་མཁན་དེ་མ་ཀློག་བྱས་ན་ཡག་མི་འགྲོ་སོང་ཙང་ཡིན་འདུག་ཡ། གསེར་ཕྲེང་ནང་ལ་ག་ལ་བཟོས་ནས་སྦྱོར་བ། སྦྱོར་བ་སྐྱེ་བ་ལ་འགལ་རྐྱེན་ག་ཉི་ཤུ་རྩ་གསུམ་མཐུན་རྐྱེན་མ་ཚང་བ་ཉི་ཤུ་རྩ་གསུམ་བྱས་ནས་བཞི་ཞེ་དྲུག་འདི་འདྲའི་གྲངས་ཀ་རྒྱག་ཡོད་མཁན་དོ། དང་པོ་སྦྱོར་བའི་འགལ་རྐྱེན་དེ་ལ་རང་ལ་བརྟེན་པ་དང་གཞན་ལ་བརྟེན་པ་གཉིས་དང་པོ་རང་ལ་བརྟེན་པ་ཉི་ཤུའི་གྲངས་ཡོན་ཏན་དེར་བཞིན་ཏེ། རྒྱན་གྱི་དྲུག་ཆའི་དང་དེ་དཔེ་ཆ་མི་འདྲ་མང་པོ་སུམ་བརྒྱ་ཉི་ཤུ་རྩ་དྲུག་ནང་ཡོད་མཁན་དོ། དང་པོ་ག་རེ་ཡིན་པ། སྦྱོར་བ་འགལ་རྐྱེན་དེ་ལ་རང་ལ་བརྟེན་པ། གཞན་ལ་བརྟེན་པ་གཉིས་ཀྱི་ནང་ལ་སྦྱོར་བ་འགལ་རྐྱེན་རང་ལ་བརྟེན་པ་ཉི་ཤུ་ག་རེ་བྱ་ཟེར་ན། དུས་ཡུན་རིང་མོ་ནས་ཚེགས་ཆེན་པོའི་གི་དང་ཚེགས་ཆེན་པོའི་ཚུལ་དེ་དཀའ་སྤྱད་ཆེན་པོ་གི་ཐོག་ནས་ཡུམ་བསྒོམ་པ་ལ་ཡང་སྐྱོ་བ་བྱེད། སྐྱོ་བ། ང་ཚོ་དཀའ་ལས་དཀའ་ནས་ཅིག་གོ་ཡོང་གི་རེད་པ་སྐྱོ་བ་དང་སྤོབས་པ་ཧ་ཅང་མྱུར་བ་དང་ང་རྒྱལ་ལས་ཡག་དང་ལུས་སེམས་ཀྱི་རྣམ་པ་ད་ལུས་དང་ལུས་གཡེང་བ་དང་སེམས་གཡེང་བ་ད་ལྟ་སེམས་ལས་རྒྱ་མ་ཀློག་ཅིང་འགྲིག་གི་འདུག་རིགས་མ་ཡིན་པ་སྤྱད་པ་རིགས་མ་ཡིན་པ་སྤྱད་པ་ཟེར་དེ

ང་རྒྱལ་ཟེར་བ་དག་ནི་ཡི་གེ་ལ་ཡང་ཡུམ་ལ་ཞེན་པ་དང་ཡི་གེ་མེད་པའི་ཡུམ་དུ་ཞེན་པ་དང། ལྗོངས་ལ་སོགས་པ་ཡིད་ལ་བྱེད་པ་དང་རྙེད་བཀུར་གྱི་རོ་མྱོང་བ་དང་བདུད་ཀྱིས་བསྟན་པའི་སྡིག་ལས་ལས་ཐབས་མཁས་འཚོལ་བ་བཅས་སྦྱོར་བ་འགལ་རྐྱེན་རང་ལ་བརྟེན་པ་ག་རེ་སོ། ཞེས་རང་ལ་བརྟེན་པ་ཡིན་པ་ཉི་ཤུ་བཅས་དང་གཞན་ལ་བརྟེན་པ་དག་ལ་སྦྱོར་བ་འགལ་རྐྱེན་གཞན་ལ་བརྟེན་པ་གསུམ། བདུད་ཀྱིས་ཡུམ་མ་ཡིན་པ་ལ་ཡུམ་ཡིན་ནོ་ཞེས་ཆོས་དང་གང་ཟག་གི་བར་དུ་དབྱེན་དབྱེན་བཅུག་བྱེད་ནི་དབྱེན་བཅུག་བྱེད་པ། དབྱེན་བཅུག་འབྱེད་པར་བྱེད་པ་དང། ཡང་དག་སྣང་ཡུལ་སྡུག་བསྔལ་དུ་འཛིན་པའི་བཅོས་མ་ཉེ་བར་སྒྲུབ་པ་དང། བདུད་ཀྱིས་སངས་རྒྱས་དུ་སྤྲུལ་པ་ལ་ཡང་དད་པ་དང་དགའ་བར་བྱེད་པ་གསུམ་བྱས། སྦྱོར་བའི་འགལ་རྐྱེན་རང་ལ་བརྟེན་པ་ཉི་ཤུ་དང་གཞན་ལ་བརྟེན་པ་གསུམ་བྱས། ད་མཐུན་རྐྱེན་མ་ཚང་བ་དང་རང་གཞན་གཉིས་ཀ་ལ་མ་ཚང་བ་དང་རང་ཁོ་ན་ལ་མ་ཚང་བ་གཉིས་ཡིན་གོ། ད་ད་མ་རང་གཞན་གཉིས་ཀ་ལ་མ་ཚང་བ་ལ་ཉན་པ་པོ་དང་འབྲེལ་བ་དང་འཆད་པ་པོ་དང་འབྲེལ་བ་ད་འཆད་པ་པོ་དང་ཉན་པ་པོ་དང་ལ་སྦྱར་བ་ཡིན་ན་ད་དང་པོ་ཉན་པ་པོ་དང་འབྲེལ་བ་ལ་སྤྱི་སྐད་ནི་ཉན་པ་པོ་གི་ཡུམ་འབྲི་བ་ལ་སོགས་པ་འདུན་ཞིང་འཆད་པ་པོ་ལ་ལེ་ལོའི་དབང་གིས་སོ། ཉན་པ་པོའི་ངོས་ནས་ད་ང་ཚོས་སྤྱི་དཔེ་ཆ་ཁྲིད་མཁན་དང་དགེ་ཕྲུག་ལ་སྦྱར་བ་ཡིན་ན་ཉན་པ་པོ་དགེ་ཕྲུག་ངོས་ནས་ཡུམ་འབྲི་བ་ལ་སོགས་པའི་འདུན་པ་ཡག་པོ་ཡོད་ཡོད་ནའི་འཆད་པ་པོ་ངོས་ནས་ཡང་ཡང་དཔེ་ཆ་ཡག་པོ་མ་ཁྲིད་པ་བྱས་ནས་ད་ག་ཟེ་སྤྱི་ཁ་ལ་གོ་རེ་ཁྲེ་སི་ལ་སོགས་བྱས་ནས་ཡོང་ཡ་ཅིག་འདུག་བ་འོ་དེ་ཡང

ཉན་པ་པོ་གི་ཡུམ་འབྲི་བ་ནས་ཡིད་ལ་བྱེད་པའི་བར་འདོད་ཅིང་འཆད་པ་པོ་དེ་མི་འདོད་པ་དང། ཉན་པ་པོ་གི་སྒྲིབ་པ་ལྔ་དང་བྲལ་ཞིང་འཆད་པ་པོ་ལ་དེ་མ་བྲལ་བ་སྟེ་བཅུ་བཞི། འདི་ག་རེ་རེད་ཉན་པ་པོ་དང་འབྲེལ་ཡོད་བཅུ་བཞི། ད་འཆད་པ་པོ་དང་འབྲེལ་ཡོད་ཀྱི་བདུན་ཡོང་གི་འདུག་བ་འཆད་པ་པོ་དང་འབྲེལ་ཡོད་བདུན་ག་རེ་ཟེར་ན་འཆད་པ་པོ་དབེན་པ་ལ་དགའ་ཞིང་ཉན་པ་པོ་འདུ་འཛི་ལ་དགའ་བ།

འབུལ་བ་ལེན་ཡག་གི་འདོད་པ་ཡོད་ན་ཕེབས་རོགས་མ་བྱས་པ་དེ་གཉན་གོ་བར་རོ། གང་སུ་ཡོང་གི་མ་རོ། ཏུ་ཆེ། འཆད་པ་པོ་གི་སྲོག་གི་བར་ཆད་ཡོད་པའི་དུས་སུ། ཡོད་པའི་ཡུལ་དུ་འགྲོ་འདོད་ཅིང་ཉན་པ་པོ་གི་འགྲོ་མི་འདོད་པ་དང། འཆད་པ་པོ་གི་མུ་གེ་སོགས་ཀྱི་ཡུལ་དུ་འགྲོ་འདོད་ཅིང་ཉན་པ་པོ་གི་དེ་མི་འདོད་པ་དང། འཆད་པ་པོ་གི་ཆོམ་རྐུན་སོགས་ཀྱི་ཡུལ་དུ་འགྲོ་འདོད་ཅིང་ཉན་པ་པོ་གི་དེ་མི་འདོད་པ་དང། འཆད་པ་པོ་གི་མཛའ་བོ་སོགས་བལྟ་འདོད་ཅིང་ཉན་པ་པོ་གི་དེ་མི་འདོད་པ་སྟེ། འཆད་པ་པོ་དང་འབྲེལ་བའི་བདུན། འདུ་བྱེད་ད་གཉིས་པ་རང་ཁོ་ན་ལ་བརྟེན་པ། འདིར་རང་ཁོ་ན་ལ་བརྟེན་པ་གཉིས་རེད་དོ། གཞན་དོན་དུ་ངན་སོང་དུ་འགྲོ་མི་འདོད་པ་དང། རང་དོན་དུ་ལྷ་སོགས་བདེ་འགྲོ་དང་རྒྱུན་ཞུགས་སོགས་ཐོབ་པ་ལ་དགའ་བ་དེ་གཉིས་སོ། དེ་ལྟར་ན་སྦྱོར་བའི་སྐྱོན་ལ་འགལ་རྐྱེན་གྱི་ཆ་ནས་བགྲངས་པ་ཉི་ཤུ་རྩ་གསུམ་དང་མཐུན་རྐྱེན་མ་ཚང་བའི་ཆ་ནས་བགྲངས་པ་ཉི་ཤུ་རྩ་གསུམ་བྱས་དེ་ག་ཚོད་རེད་སོ།